ངས་རྣམ་པ་ཚོར་འཚམས་འདྲི་དང་བཅས་ངོ་སྤྲོད་དང་གསར་འགྱུར་བཤད་རྒྱུ་ནི། རྒྱ་ཆེ་བའི་གསན་མཁན་རྣམ་པ་དེ་རིང་གི་ལས་རིམ་ཁག་གི་ཐོག་མར། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས། ལྷོ་ཨ་ཧྥེ་རི་ཀའི་མང་གོ་སོ་ཐུ་བུ་ཐེ་ལེ་ཛི་མཆོག་དགོངས་པ་རྫོགས་པར་ཐུགས་གསོའི་འཚམས་འཕྲིན་ཞིག་བསྩལ་ཡོད་པའི་གནས་ཚུལ་དང་བཅས་དེ་རིང་གི་གསར་འགྱུར་ཁག་དང། མཇུག་མཐར། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞུ་བའི་ལེ་ཚན་ཞིག་དང་བཅས། དེ་རིང་ང་ཚོའི་ལས་རིམ་ཁག་ལ་གསན་རོགས་གནང། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ལྷོ་ཨ་ཧྥེ་རི་ཀའི་ཛུ་ལུའི་སྲས་མང་གོ་སོ་ཐུ་བུ་ཐེ་ལེ་ཛི་མཆོག་འདས་གྲོངས་སུ་ཕྱིན་པར་ཐུགས་གསོའི་གསུང་འཕྲིན་ཞིག་བསྩལ་ཡོད་པ་རེད་ལ་ཟླ་འདིའི་ཕྱི་ཚེས་བཅུའི་ཉིན་བཞུགས་སྒར་རྒྱལ་བའི་ཕོ་བྲང་ནས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ལྷོ་ཨ་ཧྥེ་རི་ཀའི་ཛུ་ལུའི་སྲས་དང། ཡུལ་དེའི་གྲོས་ཚོགས་འཐུས་མི། དུས་ཡུན་རིང་པོར་གནང་མྱོང་མཁན་གྱི་སྲས་དམ་པ་སྐུ་ཞབས་མང་གོ་སོ་ཐུ་བུ་ཐེ་ལེ་ཛི་མཆོག། ཟླ་འདིའི་སྤྱི་ཚེས་དགུའི་ཉིན། དགུང་གྲངས་གོ་ལྔའི་སྟེང་འདས་གྲོངས་སུ་ཕྱིན་པར། འདས་པོ་ཁོང་གི་ནང་མི་ལྷན་རྒྱས་དང་རྗེས་འབྲང་བ་ཡོངས་ལ་ཐུགས་གསོའི་གསུང་འཕྲིན་ཞིག་བསྩལ་ཡོད་པ་རེད། གསུང་འཕྲིན་དེའི་ནང་དུ། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ང་རང་འདས་པོ་ཁོང་དང་ཐེངས་མང་པོར་ཐུག་འཕྲད་བྱུང་མྱོང་ཡོད་ཅེས་དང། དམ་པ་ཁོང་ནི་ངེད་དང་བོད་མི་དམངས་ལ་སེམས་ཐག་ཉེ་བའི་གྲོགས་པོ་ཞིག་ཡིན། དམ་པ་ཁོང་དགུང་ལོ་གོ་ལྔའི་བར། མི་ཚེའི་དོན་སྙིང་དང་ལྡན་པའི་ངང་འདི་སྐྱེལ་ཐུབ་བྱུང་ཞེས་བཀའ་སྩལ་ཡོད་པ་དང། ཡང་གོང་ས་མཆོག་གིས་མུ་མཐུད་དུ། དམ་པ་ཁོང་གིས། བོད་ཀྱི་ཆེ་མཐོང་དང་རང་དབང་གི་ཆེད། ཐུགས་སྣང་ཆེན་པོའི་ངང་རྟག་ཏུ་རྒྱབ་སྐྱོར་གནང་བར། ཐུགས་རྗེ་ཆེ་ཞུ་རྒྱུ་དང་མཉམ་དུ། རྟག་ཏུ་བཀའ་དྲིན་སེམས་བཞིན་ཡོད་ཅེས་བཀའ་སྩལ་ཡོད་པ་རེད། ཡང་དགའ་ལྡན་ཕོ་བྲང་གི་དྲུང་ཆེ། ཆོས་སྐྱབས་པ་འཆི་མེད་རིག་འཛིན་ལགས་ལ། འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གིས་ཞལ་པར་བརྒྱུད་ནས། བཀའ་འདྲི་ཞུས་པར། དམ་པ་ཁོང་གིས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ཐོག་མར་སྤྱི་ལོ་གཅིག་དགུ་དགུ་བཅུ་གོ་དྲུག་ལོར་ལྷོ་ཨ་ཧྥི་རི་ཀར་མཇལ་འཕྲད་གནང་ཡོད་པ་དང། རིམ་བཞིན་གོང་ས་མཆོག་དང་ཐེངས་མང་པོར་མཇལ་འཕྲད་ཀྱིས་བོད་དོན་ལ་རྒྱབ་སྐྱོར་ཤུགས་ཆེན་གནང་ཡོད་ཅེས་འགྲེལ་བརྗོད་གནང་ཡོད་པ་རེད། ཁོ་རང་རྩ་བའི་ད South Africa གི་ཡིན་ཁར་གསོ་རེད་ལ་ཁོ་བ་ཛུ་ལུ་ཞེས་བྱེད་ཡག་གཅིག་ཕ་གིའི་ལུང་པའི་མི་རིགས་གཅིག་གི་ཁོ་རང་ད་ག་སོ་རྒྱལ་རྒྱུད་ཀྱི་སྲས་བྱས་ཁོ་རང་ཕ་གིའི་རྩ་བའི་སྲས་ཙམ་ཡིན་པ་མ་ཟད་དེ་འདྲ་ལྷོ་ཨ་ཧྥི་རི་ཀའི་དེ་འདྲ་ལྷོ་ཨ་ཧྥི་རི་ཀའི་དེ་འདྲ་ནང་སྲིད་བློན་ཆེན་ཟུར་པ་ཨ་ནི་དེ་བྱས་ཨ་ནི་ཁོ་རང་ཚོ South Africa ནང་ལ་ད་དཔེར་ན་གྲངས་ཉུང་མི་རིགས་དཀའ་ངལ་དང་གང་འདྲ་གང་ཅིའི་ཐད་ནས་ཨ་ནི་དཀའ་ངལ་ཡོད་པ་ཚོ་ཚང་མ་ཁོ་རང་ཚོ་ལ་ཉམས་མྱོང་ཡོད་ཙང་ཨ་ནི་ང་ཚོ་བོད་པའི་ཐོག་ལ་ཨ་ནི། ཁོ་རང་གི་ཁ་སོར་བཞག་གིས་ཁ་ཐུགས་སེ་ཐུགས་ཁ་སོར་ཐུགས་ཁུར་ཆེན་པོ་བཞེས་པ་དང་ཨ་ནི་རྒྱ་བོར་བུ་ཞིག་ཕ་ནས་ཕ་ཅིག་གི་ནང་དུ་བཙའ་ནས་ཨ་ནི་ཁོ་རང་བཅས་ཨ་ནི་དེ་ནས་རྗེས་ལ་དེ་འདྲ་བོད་ན་དབྱིན་ཇི་ལུང་པ Edinburgh ཡིན་པ་ཉིས་སྟོང་བཞི་དེ་བར་ཅིག་ལ་ང་ཚོ་བོད་དོན་རྒྱབ་སྐྱོར་ཚོགས་པ་དེ་འདྲ་གྲོས་ཚོགས

ལྷོ་ཨ་ཧྥེ་རི་ཁའི་གཞུང་གི་བྱ་སྤྱོད་དེ་རིགས་ནི་གཙོ་བོ་རྒྱ་ནག་ལ་བརྟེན་ཤུགས་ཁོ་ན་ཙམ་ཡིན་པའི་སྐོར་བརྗོད་ཡོད་པ་རེད། ཡང་དམ་པ་ཁོང་གིས་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་དགུང་གྲངས་གྱ་དྲུག་ལ་ཕེབས་པའི་སྐུའི་འཁྲུངས་སྐར་སྐབས་སུ་འཚམས་འདྲིའི་གསུང་འཕྲིན་ནང་དུ ྋགོང་ས་མཆོག་གིས་ཆབ་སྲིད་ཀྱི་འགན་དབང་མི་མང་གིས་འདེམས་པའི་དབུ་ཁྲིད་ལ་བསྩལ་ཡོད་སྟབས། དམ་པ་ཁོང་དང་ཁོང་གི་ཆབ་སྲིད་ཚོགས་པ་ནས་དུས་རྟག་ཏུ་བོད་དོན་ལ་རྒྱབ་སྐྱོར་ཡོད་ཅེས་བཀོད་ཡོད་པ་རེད། སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གི་དགོངས་གཞི་ལྟར་ལ་དྭགས་ཤེལ་ལམ་སྒྲོན་སློབ་གྲྭའི་སི་ཤེས་ཡོན་སློབ་གསོའི་སློབ་གྲྭ་གསར་འཛུགས་གནང་བར་རྟེན་འབྲེལ་གྱི་མཛད་སྒོ་ཞིག་འཚོགས་པ་རེད། དེ་ཡང་དེང་དུས་ལ་དྭགས་ཀྱི་སྤྱི་ཚོགས་ནང་གི་དགོས་མཁོ་དང་བསྟུན་ནས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཐུགས་བསྐྱེད་དགོངས་གཞི་སྒྲུབ་པའི་རེ་བ་ཡིན་པའི་སྐོར་ཤེལ་ལམ་སྒྲོན་དཔེ་གསར་སློབ་གྲྭའི་སྦྱིན་བདག་དགེ་བཤེས་བློ་བཟང་ཚེ་དབང་ལགས་ཀྱིས་གསུངས་པ་རེད། བཟོ་དགོས་པའི་རྒྱུ་མཚན་གཙོ་བོ་དེ་ད། ང་ཚོས་མཁྱེན་མཁྱེན་པ་རེད་ཤེས་ཤེས་རང་ཞུ་མ་དགོས་རོགས། གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཐུགས་ཀྱི་དགོངས་གཞི་གཙོ་བོ་བཟོ་འདྲ་ཞིག་རེད། དེ་གི་དགོངས་གཞི་ལ་བལྟས་ནས་ང་ཚོས་འདི་གང་ཐུབ་ཅི་ཐུབ་བཟོ་འདྲ་ཞིག་ང་ཚོས་འདི་རྒྱལ་བ་རིན་པོ་ཆེའི་དགོངས་གཞི་འདི་ལ་ག་རེ་ཞུ་བར་ད་ཞལ་འདེབས་ད་རྩ་བའི་བླ་མའི་དགོངས་གཞི་ཡར་སྤེལ་ཡག་གི་ཆེད་དུ་ང་ཚོས་དེ་ཤུགས་རེ་ཞིག་བརྒྱབ་བསྡད་ཀྱི་ཡོད། དཔལ་འབྱོར་ཐོག་ལ་རོགས་རམ་བྱེད་ཀྱི་ཁོ་ཚོས་ང་ལ་འབོད་སྐུལ་འདྲ་ཞིག་བྱས་པ་རེད། ད་ངས་མཐོང་བའི་དཔལ་འབྱོར་རང་གིས་དཔལ་འབྱོར་རང་བྱས་བསྡད་ནས་ད་ཁོ་དཔལ་འབྱོར་པེ་ཤག་ཁོ་གཅིག་བསྒྲིགས་འགྲོ་གི་རེད། ད་དེ་ཡིས་ངས་ང་རང་གིས་གལ་ཆེ་དེ་ག་རེ་མཐོང་སོང་ལབ་ན་ད་ལྟ་སི་ཤེས་ཡོན་སློབ་གསོ་ག་རེ་ད་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་དེ་ད་ངས་དཔལ་འབྱོར་གྱི་ཐོག་ནས་ཏིས་ཁོ་ཚོ་ལ་རོགས་པ་བྱས་དུས་ང་ལ་ངེད་ཀྱི་འདོད་པ་དེ་ག་རེ་ཡོད་ལབ་ན་སྐྱབས་མགོན་རིན་པོ་ཆེའི་དགོངས་གཞི་སྒྲུབ་པ་དེ་ངའི་འདོད་པ་ཆེ་ཤོས་དེ་རེད། དེ་དཔལ་འབྱོར་དང་ང་གལ་ཞེ་དྲག་གལ་ཆེན་པོ་ཞེ་དྲག་མཐོང་གི་མི་འདུག་ད་གལ་གཙོ་བོ་དེ་སྐྱབས་མགོན་རིན་པོ་ཆེའི་དགོངས་གཞི་དེ་བསམས་ནས་ངས་ད་ག་རང་ལ་དཔལ་འབྱོར་མཉམ་དུ་དཔལ་འབྱོར་རོགས་པ་བྱས་པ་ནི་ངས་ཁོང་ཚོ་ངས་ཁ་མྱ་ངན་རེ་སེམས་རྗེས་ངེད་དེ་སི་ཤེས་ཡོན་སློབ་གསོ་ཡི་དེ་ངའི་ཞུ་རྒྱུ་གཙོ་བོ་དེ་རེད། ཡང་ལ་དྭགས་ཤེལ་ལམ་སྒྲོན་སློབ་གྲྭ་དེ་སི་ཤེས་ཡོན་སློབ་གསོའི་དཔེ་སྟོན་སློབ་གྲྭ་ཞིག་ཏུ་འགྱུར་རྒྱུའི་ཐོག་མར་སློབ་གྲྭའི་དགེ་རྒན་དང་ལས་བྱེད་ཀུན་ལ་ཟབ་སྦྱོང་གནང་རྗེས་ཉིན་ལྟར་སློབ་གྲྭའི་ཞོགས་པའི་འདུ་འཛོམས་སྐབས་སུ་སྐར་མ་ལྔའི་རིང་ལ་སི་ཤེས་ཡོན་སློབ་གསོའི་སྦྱོང་བརྡར་གནང་གི་ཡོད་པ་དང། རིམ་བཞིན་སློབ་གྲྭ་དེའི་སློབ་གཞིའི་ནང་དུ་འཇུག་འཆར་ཡོད་པའི་སྐོར་གསུངས་ཡོད་པ་རེད། ལ་དྭགས་ས་གནས་སུ་སི་ཤེས་ཡོན་སློབ་གསོ་དང་འབྲེལ་བའི་ཨེ་མོ་རི་གཙུག་ལག་སློབ་གཉེར་ཁང་ནས་དྲ་ཐོག་དང་གཞན་རྒྱ་གར་ལྷོ་ཕྱོགས་སུ་སི་ཤེས་ཡོན་སློབ་གསོའི་མཐུན་འགྱུར་འོག་གོ་རིམ་དང་པོའི་སློབ་སྦྱོང་ཡོད་མཁན་ཚེ་རིང་དབང་འདུས་ལགས་ཀྱིས་གཏམ་བཤད་གནང་བའི་སྐབས་སུ། ཐེངས་འདིར་ལ་དྭགས་ཤེལ་ལམ་སྒྲོན་སློབ་གྲྭ་ནས་སི་ཤེས་ཡོན་སློབ་གསོའི་དཔེ་སྟོན་སློབ་གྲྭ་བདམས་པར་བསྔགས་བརྗོད་དང་མཉམ་དུ་དཔེ་སྟོན་སློབ་གྲྭ་ཞིག་ཆགས་པར་ཐུགས་འགན་ཆེན་པོ་ཡོད་པའི་སྐོར་གསུངས་ཡོད་པ་རེད། རྒྱ་གར་ནང་དུ་སི་ཤེས་ཡོན་དང་འབྲེལ་བའི་ཐུགས་འགན་དམིགས་བསལ་བཞེས་ཀྱི་ཡོད་པ་དང་རྒྱ་གར་རྒྱལ་ཁབ་ཀྱི་ཕྱོགས་སྡེ་ཁག་ཚང་མར་སི་ཤེས་ཡོན་སློབ་གསོ་སྦྱོང་བརྡར་བྱེད་པའི་ཆེད་དུ་སྐུ་ཚབ་ཚོགས་པ་དང་ལས་བྱེད་འདྲ་མིན་ཡོད་པའི་ནང་ནས་ལ་དྭགས་གཙོ་བྱས་པའི་ཧི་མ་ལ་ཡའི་རི་ལྗོངས་ཀྱི་ས་གནས་ཀུན་ལ་རྒྱལ་སྤྱིའི་རིག་གཞུང་དང་བཟང་སྤྱོད་ལྟེ་གནས་ཀྱིས་ཐུགས་འགན་བཞེས་ཀྱི་ཡོད་པ་རེད་འདུག་ལ་དྭགས་ཤེལ་ལམ་སྒྲོན་སློབ་གྲྭའི་བོད་ཡིག་སློབ་ཚན་གྱི་དགེ་རྒན་བློ་བཟང་བསྟན་འཛིན་ལགས་ཀྱིས་ཁོང་གིས་དུས་རྒྱུན་དུ་སློབ་གྲྭའི་ནང་དུ་བོད་ཡིག་སློབ་ཚན་སློབ་པ་དང་མཉམ་དུ་སློབ་ཚན་དེ་རང་བཞིན་གྱིས་བཟང་སྤྱོད་དང་འབྲེལ་བ་ཡོད་པས། ཐེངས་འདིར་ཤེལ་ལམ་སྒྲོན་སློབ་གྲྭ་སི་ཤེས་ཡོན་སློབ་གསོའི་དཔེ་སྟོན་སློབ་གྲྭ་ཞིག་ཏུ་གྱུར་པའི་སྐོར་གསུངས་ཡོད་པ་རེད། གཙོ་བོ་དེ་ང་རང་གི་ལས་འགན་འདྲ་བོ་དེ་བོད་ཡིག་སྒང་ལ་ལྟ་ཞུགས་མཁན་དེ་རེད། སོང་ཙང་རྒན་ལགས་ཀྱིས་ཁ་སང་གསུང་ཡ་ལ་ཨ་ནི། སི་ཤེས་ཡོན་འདི་དང་བོད་ཡིག་འདི་དཔེ་འབྲེལ་བ་ཡག་པོ་ཆགས་ས་རེད་གསུང་གི་འདུག་འདི་ང་རང་གི་སེམས་ལ་དཔེ་བབས་སོང། བྱས་ཙང། སི་ཤེས་ཡོན་དང་ང་ཚོ་བོད་ཡིག་འདི། བོད་ཀྱི་སྐད་གཅིག་པོ་ཙམ་ཞིག་མ་རེད། འདིའི་ནང་ལོགས་ལ་ང་ཚོ་གཅིག་ཚོར་བ་དང་མང་པོ་ཞེ་པོ་ཞིག་བྲིས་བསྡད་ཡོད་རེད། འདི་ང་རང་གིས་ནམ་རྒྱུན་ནས་ཕྲུ་གུ་ཚོ་ལ་རྟག་པར་ཞིག་ལབ་བསྡད་ཡོད། སོང་ཙང་ད་འདི་དང་མཉམ་དུ་མཉམ་དུ་སི་ཤེས་ཡོན་འདི་ལྟ་སྐོར་ང་ཚོ་ཤེས་ཡོན་བཟང་སྤྱོད་ཀྱི་ཐོག་ལ་འབད་བརྩོན་བྱེད་ཡག་གི་འཆར་གཞི་ཅིག་རེད་འདུག། སོང་ཙང་འདི་གཉིས་ཅག་པས་དངོས་གནས་ཟུང་འབྲེལ་ཡག་པོ་ཞིག་བྱུང་སོང་ན་དངོས་གནས་ཕན་ཐོགས་ཧ་ཅང་ཡག་པོ་ཞིག་བྱུང་ས་རེད་ང་རང་གི་བསམ་བློ་དེ་འདྲ་བ་ཡིན། དེ་བཞིན་ལ་དྭགས་ཤེལ་ལམ་སྒྲོན་སློབ་གྲྭ་དེ་ལ་དྭགས་ཀྱི་སི་ཤེས་ཡོན་སློབ་གསོའི་དཔེ་སྟོན་སློབ་གྲྭ་བསྐྲུན་པའི་རྟེན་འབྲེལ་མཛད་སྒོ་ལ་འབྲེལ་ཡོད་ཀྱི་གཞུང་དང་གཞུང་འབྲེལ་མ་ཡིན་པ་མང་བོ་ཞིག་འདུས་ཡོད་པའི་ནང་ནས་ཡུལ་མི་ཡང་མང་བོ་ཞིག་ཡོང་བ་རེད་ལགས་ཡུལ་མི་ཁག་ཅིག་གིས་སི་ཤེས་ཡོན་གྱི་སློབ་གསོ་དེ

རྒྱ་ཆེ་བའི་གསན་མཁན་རྣམ་པ་ད་ལྟ་ཁྱེད་ཚོའི་སྙན་ལམ་དུ་འབུལ་བཞིན་པ་འདི་ནི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ཡིན་ང་གི་ཐུགས་ཡིན། ཞུ་ནི་ཡིན་མུ་མཐུད་དེ་རིང་གི་གསར་འགྱུར་ཁག་བཤད་རྒྱུ་ནི། དབྱིན་ཇིའི་སྲིད་བློན་རི་ཤི་སུ་ནག་མཆོག་གིས། རྒྱ་ནག་གི་གསང་ཉུལ་བས། དམངས་གཙོའི་རྒྱལ་ཁབ་དབྱིན་ཇིའི་ནང་ཐེ་ཇུས་བྱས་པ་དེ་ནི། ཧ་ཅང་གི་བློ་འཚབ་བྱ་དགོས་པ་ཞིག་རེད་ཅེས། རྒྱ་ནག་གི་སྲིད་བློན་ལི་ཆང་ལ་བཤད་ཡོད་པ་རེད་ལགས། དེའང་ཧྥ་རན་སིའི་གསར་འགྱུར་ལས་ཁང་གིས་གནས་ཚུལ་སྤེལ་བར་གཞིགས་ན། སྲིད་བློན་རི་ཤི་སུ་ནག་མཆོག་གིས་ཇི་ཉི་ཤུ་ཞེས་པའི་ཡར་ཐོན་རྒྱལ་ཁབ་ཉི་ཤུའི་ལྷན་ཚོགས་སྐབས་སུ་རྒྱ་ནག་གི་སྲིད་བློན་ལི་ཆང་ལ་ཉེ་ཆར་དབྱིན་ཇིའི་གྲོས་ཚོགས་ཐོག་ཉམས་ཞིབ་བྱ་མཁན་རྒྱ་རིགས་གསང་ཉུལ་བ་ཞིག་འཛིན་བཟུང་བྱས་ཡོད་པ་དང་དེ་ནི་ཧ་ཅང་གི་བློ་འཚབ་སྐྱེ་གཞི་ཞིག་ཡིན་པ་སོགས་གསུངས་ཡོད་པའི་སྐོར་དབྱིན་ཇིའི་གཞུང་གི་མགྲིན་ཚབ་པས་གསར་འགོད་པར་བཤད་ཡོད་པ་རེད་ལགས་དེའང་རེས་གཟའ་སྤེན་པའི་ཉིན་དབྱིན་ཇིའི་ཉེན་རྟོག་པས་ལོ་ན་ཉི་ཤུ་ཙམ་ལ་སོན་པའི་རྒྱ་རིགས་སྐྱེས་པ་ཞིག་འཛིན་བཟུང་བྱས་པ་འདུག་ལ། ཁོ་ནི་དབྱིན་ཇིའི་གྲོས་ཚོགས་སྐོར་ལ་ཉམས་ཞིབ་བྱ་མཁན་ཞིག་ཡིན་པ་རེད། ལོ་འདིའི་སྤྱི་ཟླ་གསུམ་པའི་ནང་དུའང་ལོ་ན་སུམ་ཅུ་ལ་སོན་པ་ཞིག་དང་ཁོའི་རོགས་པ་ལོ་ན་ཉི་ཤུ་ལ་སོན་པའི་རྒྱ་རིགས་ཤིག་བཅས་གསང་ཉུལ་གྱི་དོགས་གཞི་ཅན་གྱི་རྒྱ་རིགས་གཉིས་དབྱིན་ཇི་གཞུང་གི་གསང་བའི་ཁྲིམས་གཞིའི་ཐོག་ནས་འཛིན་བཟུང་བྱས་ཡོད་པ་རེད། རེས་གཟའ་སྤེན་པའི་ཉིན་དོགས་གཞི་ཅན་གྱི་རྒྱ་རིགས་དེ་དང་དབྱིན་ཇིའི་རྙིང་ཞེན་ཅན་གྱི་ཆབ་སྲིད་ཚོགས་པའི་གྲོས་ཚོགས་ཀྱི་འཐུས་མི་ཁག་ཅིག་ལ་འབྲེལ་བ་ཡོད་པའི་སྐོར། གཟའ་ཉི་མའི་དུས་བབ་ཞེས་པས་ཐེར་འདོན་བྱས་ཡོད་པ་དང། དེ་བཞིན་ཁོ་བོས་ཧ་ཅང་ཚོར་བ་རྣོ་བའི་གསང་བའི་སྐོར་ལ་མཁྱེན་རྟོགས་ཡོད་མཁན་གྱི་གྲོས་ཚོགས་ཀྱི་འཐུས་མི་གཞན་ལའང་འབྲེལ་བ་བྱ་ཐབས་བྱས་ཡོད་པའི་སྐོར་བཀོད་ཡོད་པ་རེད་ལགས། ཨ་མེ་རི་ཀའི་སྲིད་འཛིན་ཇོ་བྷའི་ཌེན་མཆོག་གིས་རེས་གཟའ་ཉི་མའི་ཉིན་བྷེ་ཏི་ནམ་ལ་འཁྱུག་ཙམ་ཕེབས་ནས་ཨ་མི་རི་ཀ་དང་ཝེ་ཏི་ནམ་གཉིས་ནི་གཉན་འཕྲང་ཅན་གྱི་དུས་འདིར་གནད་འགག་ཆེ་བའི་མཉམ་འབྲེལ་ཞིག་ཡིན་པའི་སྐོར་ཝེ་ཏི་ནམ་གྱི་དབུ་ཁྲིད་ལ་གསུངས་ཡོད་པ་རེད་ལ། ཝེ་ཏི་ནམ་གྱི་རྒྱལ་སར་ཨེ་ཕི་ཡི་གསར་འགྱུར་ལས་ཁུངས་ཀྱིས་གནས་ཚུལ་སྤེལ་བར་གཞིགས་ན། ཨ་མི་རི་ཀའི་སྲིད་འཛིན་ཇོ་སྦེ་ཌེན་མཆོག་གིས་རྒྱལ་ཁབ་གཉིས་ལ་རྒྱ་གར་དང་ཞི་བདེ་རྒྱ་མཚོའི་ཁུལ་གྱི་གནས་སྟངས་ལ་འགྱུར་བ་གཏོང་རྒྱུའི་གོ་སྐབས་ཡོད་པའི་སྐོར་ཡང་གསུངས་ཡོད་པ་རེད་ལ། ཝེ་ཏི་ནམ་དང་ཨ་མི་རི་ཀའི་འབྲེལ་བའི་གོ་རིམ་དེ་མཐོ་རུ་བཏང་ནས་ཞི་བདེ་རྒྱ་མཚོའི་འཐབ་ཇུས་ཀྱི་མཐུན་འབྲེལ་གནང་རྒྱུ་ཡིན་པའི་སྐོར་གསུངས་ཡོད་པ་རེད། ཨ་རིའི་སྲིད་འཛིན་སྦེ་ཌེན་མཆོག་གིས་ཀྱང་དེར་དགའ་བསུ་ཞུ་བའི་ཐོག་ནས། ཁོང་ཆུ་ཚོད་ཉི་ཤུ་རྩ་བཞི་ཙམ་ལ་ཝེ་ཏི་ནམ་དུ་བསྡད་ཡོད་པའི་རིང་ལ། གནམ་གཤིས་འགྱུར་ལྡོག་གི་གནད་དོན་དང་དཔལ་འབྱོར་གཞན་གནད་དོན་གཞན་ཁག་ལ་གྲོས་མོལ་གནང་ནས་མདུན་སྐྱོད་གོང་འཕེལ་ཡོང་བའི་རེ་བ་ཡོད་པའི་སྐོར་གསུངས་ཡོད་པ་རེད་ལ། སྲིད་འཛིན་སྦེ་ཌེན་མཆོག་གིས་ཡུལ་གྲུ་གཉིས་བར་དམག་འཁྲུག་བྱུང་བ་ནས་འབྲེལ་བ་སླར་གསོ་བྱས་རྗེས། ད་ལྟའི་བར་མི་ལོ་ལྔ་བཅུའི་རིང་གི་ཡར་རྒྱས་དང་འབྲེལ་བའི་གནས་སྟངས་གོང་མཐོར་བཏང་བའི་སྐོར་གསུངས་ཡོད་པ་རེད་ལ། སྲིད་འཛིན་སྦེ་ཌེན་དང་ཝེ་ཏི་ནམ་གྱི་དམར་ཤོག་ཚོགས་པའི་སྤྱི་ཁྱབ་དྲུང་ཆེ།

ལོ་སྔོན་མའི་ཇི་ཉི་ཤུའི་ལྷན་ཚོགས་སྐབས་ཀྱི་བསྒྲགས་གཏམ་ལས་བརྗོད་ཚིག་འཇམ་པོ་ཡོད་པ་དང་ཐེངས་འདིའི་བསྒྲགས་གཏམ་ནང་དུ་ར་ཤི་ཡས་ཡུ་ཀི་རན་ལ་བཙན་འཛུལ་བྱས་པ་ཞེས་པའི་བརྗོད་ཚིག་འཁོད་མེད་པ་དང་དེའི་ཚབ་ཏུ་མཉམ་འབྲེལ་རྒྱལ་ཚོགས་ཀྱི་བཅའ་ཁྲིམས་ནང་རྒྱལ་ཁབ་ཚང་མས་ས་ཁུལ་མངའ་ཁོངས་སུ་འཇུག་ཐབས་སུ་རྒྱལ་ཁབ་སུ་འདྲ་ཞིག་གི་ཐོག་ལའང་དྲག་ཤུགས་ཀྱི་ལས་འགུལ་སྤེལ་མི་རུང་བ་དང་རྒྱལ་ཁབ་གཞན་གྱི་རང་དབང་དང་བདག་དབང་སོགས་ཆབ་སྲིད་རང་བཙན་འཕྲོག་མི་རུང་ཞེས་འཁོད་ཡོད་འདུག་ལ་དེར་རྒྱལ་ཁབ་ཚང་མས་མོས་མཐུན་གནང་ནས་རྒྱ་གར་གྱི་ཕྱི་འབྲེལ་ཐབས་ཇུས་ལམ་ལྷོངས་ལྡན་པ་ཞིག་ཏུ་གྱུར་དུ་བཅུག་ཡོད་པའི་སྐོར་ཨེ་ཕིའི་གསར་འགྱུར་ལས་ཁུངས་ཀྱིས་གནས་ཚུལ་སྤེལ་ཡོད་པ་རེད་ལ་ཨི་ཏྲ་ལིའི་སྲིད་བློན་ཇོར་ཇི་ཡ་མེ་ལོ་ནི་མཆོག་གིས་རྒྱ་ནག་གི་རྒྱུད་གཅིག་ལམ་གཅིག་གི་ལས་འཆར་ནས་ཕྱིར་འཐེན་བྱ་འཆར་ཡོད་པའི་སྐོར་ཇི་ཉི་ཤུའི་ལྷན་ཚོགས་སྐབས་སུ་རྒྱ་ནག་གི་སྲིད་བློན་ལིག་ཆང་ལ་གསུངས་ཡོད་པའི་སྐོར་རེས་གཟའ་ཉི་མ་ཉིན་ཨི་ཏྲ་ལིའི་གསར་འགྱུར་བརྒྱུད་ལམ་ཁག་གིས་གནས་ཚུལ་སྤེལ་ཡོད་པ་རེད་ལ། ཨི་ཏྲ་ལི་ནི་ཇི་བདུན་ཞེས་པའི་སྟོབས་ཆེན་རྒྱལ་ཁབ་བདུན་ནས་རྒྱ་ནག་གི་རྒྱུད་གཅིག་ལམ་གཅིག་ཞེས་པའི་ལས་འཆར་ནང་མཉམ་ཞུགས་བྱ་རྒྱུའི་ས་རྟགས་འགོད་མཁན་རྒྱལ་ཁབ་གཅིག་པུ་དེ་ཡིན་པ་དང། ཐེངས་འདིར་ཨི་ཏྲ་ལིའི་སྲིད་བློན་མེ་ལོ་ནི་མཆོག་གིས་རྒྱ་ནག་གི་ལས་གཞི་དེ་ནས་ཕྱིར་འཐེན་གནང་འཆར་ཡོད་པའི་སྐོར་རྒྱ་ནག་སྲིད་བློན་ལིག་ཅང་ལ་གསུངས་ཡོད་པ་དང། ལིག་ཅང་གིས་ཨི་ཏྲ་ལིའི་སྲིད་བློན་ལ་དེའི་ཐོག་བསྐྱར་དུ་དགོངས་བཞེས་ཡོང་བའི་ནན་སྐུལ་ཞུས་ཡོད་པ་རེད། ཨི་ཏཱ་ལིའི་སྲིད་བློན་ཟུར་པས་ཕྱི་ལོ་ཉིས་སྟོང་བཅུ་དགུ་ལོར་རྒྱ་ནག་གི་རྒྱུད་གཅིག་ལམ་གཅིག་གི་ལས་འཆར་ཐོག་མཉམ་ཞུགས་བྱ་རྒྱུའི་གན་རྒྱར་ས་རྟགས་བཀོད་ཡོད་པ་དང་ཨི་ཏཱ་ལིའི་ཆབ་སྲིད་པ་མང་བས་རྒྱ་ནག་གི་ལས་འཆར་དེས་ཨི་ཏཱ་ལིར་ཁེ་ཕན་ག་རེ་ཡོད་པར་དགོངས་ཚུལ་དང་དྲི་བ་མང་པོ་ཡོང་བཞིན་འདུག་ལ། ལྷག་པར་དུ་ཨི་ཏཱ་ལིས་རྒྱ་ནག་གི་རྒྱུད་གཅིག་ལམ་གཅིག་གི་ལས་འཆར་ལ་མཉམ་ཞུགས་བྱས་པ་དེས་ནུབ་ཕྱོགས་རྒྱལ་ཁབ་ཀྱི་མནའ་མཐུན་ཡུལ་གྲུ་ཚོས་དེ་ནི་རྒྱ་ནག་གི་ཤུགས་རྐྱེན་སྤེལ་ཐབས་ཀྱི་ལས་འཆར་ཞིག་ཡིན་པའི་དོགས་ཟོན་བྱེད་དགོས་པ་རེད་ལ་ཨི་ཏྲ་ལིའི་ཆབ་སྲིད་པའི་ནང་ཁུལ་ལ་བསམ་ཚུལ་མི་མཐུན་པ་ཡོང་གཞི་ཞིག་ཏུའང་གྱུར་ཡོད་པ་རེད་ལ་ཨི་ཏྲ་ལིའི་སྲིད་བློན་མི་ལོ་ནི་མཆོག་གིས་ཁོང་གི་ཐག་གཅོད་དེ་ནི་ཨ་མེ་རི་ཀའི་བཀའ་བཀོད་འོག་ཐག་གཅོད་གནང་བ་ཞིག་མིན་ཞེས་གསུངས་འདུག་ལ་ཨི་ཏྲ་ལི་ནི་ལོ་རྗེས་མའི་ཇི་བདུན་ཞེས་པའི་སྟོབས་ཆེན་རྒྱལ་ཁབ་བདུན་གྱི་རེས་མོས་ཚོགས་གཙོ་རྒྱལ་ཁབ་དེ་ཆགས་རྒྱུ་ཡིན་པ་དང་ཐེངས་འདིར་སྲིད་བློན་མི་ལོ་ནི་མཆོག་གི་ཐག་གཅོད་དེས་ཨི་ཏྲ་ལི་དང་རྒྱ་ནག་གི་འབྲེལ་བར་འགྱུར་བ་འགྲོ་རྒྱུ་དང་ཨི་ཏྲ་ལི་དང་ནུབ་ཕྱོགས་མཐུན་ཕྱོགས་རྒྱལ་ཁབ་བར་འབྲེལ་བ་བཟང་དུ་འགྲོ་རྒྱུ་ཡིན་པའི་སྐོར་འཁོད་ཡོད་པ་རེད་ལ། རྒྱ་ཆེ་བའི་གསན་མཁན་རྣམ་པ་དེ་རིང་གི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་ནང་དུ། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་སྤྱི་ལོ་ཉིས་སྟོང་བཅུ་བདུན་ལོར་རྟ་མགྲིན་ཡང་གསང་གི་བཀའ་དབང་གནང་བའི་ཚན་པ་ཞིག་ཧོར་གཙང་འཇིགས་མེད་ལགས་ཀྱིས་མཚམས་སྦྱོར་ཞུས་པ་ཞིག་ལ་གསན་རོགས་གནང། མཛའ་བརྩེ་ལྡན་པའི་ཉན་མཁན་གྲོགས་པོ་རྣམ་པ། འདི་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ། དེ་རིང་གི་ལེ་ཚན་འདིའི་ནང་སྤྱི་ལོ་ཉིས་སྟོང་བཅུ་བདུན་ལོའི་ཟླ་བ་བཅུ་གཉིས་པའི་ཚེས་ཉེར་བཞི་ཉིན། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་སེ་ར་བྱེས་མཁས་སྙན་གྲྭ་ཚང་གིས་ཇི་ལྟར་གསོལ་འདེབས་ཞུས་དོན་བཞིན་རྟ་མགྲིན་ཡང་གསང་གི་བཀའ་དབང་བསྩལ་འདུག་པའི་ཚན་པ་ཉེར་བརྒྱད་པ་ཞིག་གི་དགོངས་དོན་མཚམས་སྦྱོར་ཞུ་རྒྱུ་ཡིན། གསང་སྔགས་ཉམས་སུ་ལེན་པའི་སྐབས་སུ་རྩ་རླུང་དང་ཐིག་ལེ་དང་ཁ་འབྲལ་ཐབས་མེད་པ་སྟེ། མ་ཡི་མངལ་ནས་བཙས་མ་ཐག་ནས་རང་ཆས་སུ་ཡོད་པའི། ཤ་ཁྲག་ལུས་ཀྱི་ཕུང་པོ་འདི་ཉིད་ལ་ཡོད་པའི་རང་བཞིན་ལྷན་སྐྱེས་ཀྱི་ནུས་པ་དེ་དག་ལ། སྦྱོང་བརྡར་བྱས་ཏེ་རྩ་རླུང་སྦྱོང་བ་དང་རླུང་སེམས་འཛིན་པ། ཐིག་ལེ་དབབ་བཟློག་བྱེད་པ་བཅས་ཀྱི་ཐབས་ལམ་ལ་བརྟེན་ནས་ལུས་ཀྱི་ཆ་ཐམས་ཅད་བདེ་བ་ཆེན་པོས་ཁྱབ་པར་བྱེད་པ་དང། བདེ་བ་ཆེན་པོ་ཞིག་རྒྱས་པའི་སྟོབས་ཀྱིས། རགས་པ་གློ་བུར་བའི་སེམས། ཡུལ་གཞལ་རུང་གི་རྣམ་པར་ཡོད་པ་དག། བཙན་ཐབས་ཀྱིས་བག་ལ་ཞ་རུ་བཅུག་སྟེ། རགས་པ་གློ་བུར་བའི་སེམས་དེ་དག་བག་ལ་ཞ་བའི་དབང་གིས། ཕྲ་བ་གཉུག་མ་ལྷན་ཅིག་སྐྱེས་པའི་སེམས་དེ་ཉིད། ཡུལ་གཞལ་རུང་གི་རྣམ་པར་མངོན་དུ་འགྱུར་ཐུབ་ཀྱི་ཡོད་པ་དེ་ཡིན་པས། དེ་ཡི་ནུས་པ་ལ་བརྟེན་ནས། དེ་ཁོ་ན་ཉིད་ཀྱི་དོན་བསྒོམ་པར་བྱ་རྒྱུ་དེ་ནི། རྩ་རླུང་དང་ཐིག་ལེ་སྦྱོང་བའི་དགོས་པ་གཙོ་བོ་དེ་ཉིད་ཆགས་ཀྱི་ཡོད། རྩ་རླུང་གི་ནུས་པ་ལ་བརྟེན་ནས་ཐིག་ལེ་སྦྱོང་རྒྱུ་དེ་ནི། སྔགས་འཆང་ཕྱག་རྒྱ་མ་བསྟེན་མཁན་ཞིག་ཡིན་པའི་དབང་དུ་བཏང་ཡང། ཐིག་ལེ་ཐོར་བུར་བྱེད་པ་ནི། སྤྱིར་བཏང་གི་སེམས་ཅན་དཀྱུས་མའི་ཐིག་ལེ་འཕོ་བ་དང་གཅིག་མཚུངས་ལྟ་བུ་ཆགས་ཀྱི་ཡོད་པས། ལུས་ཀྱི་ཆ་ཐམས་ཅད་ལ་ཁྱབ་པའི་བདེ་བ་ཆེན་པོ་སྦར་མི་ཐུབ་ཅིང། དེ་མ་ཐུབ་པའི་རྐྱེན་གྱིས་ཡུལ་གཞལ་རུང་གི་རྣམ་པར་ཡོད་པའི་རགས་པ་གློ་བུར་བའི་སེམས་དེ་དག་གི་གོ་སྐབས་བཅད་དེ་ཕྲ་བ་གཉུག་མའི་སེམས་དེ་ཉིད་མངོན་དུ་འགྱུར་བའི་གོ་སྐབས་མེད་པ་དེ་ཡིན། རྒྱུ་མཚན་དེ་ལ་བརྟེན་ནས་ང་ཚོའི་ལུས་ཀྱི་འཁོར་ལོ་གཙོ་བོ་ལྔ་ལས་སྤྱི་བོ་བདེ་ཆེན་གྱི་འཁོར་ལོ་ནས་ཐུར་དུ་གསང་གནས་བདེ་སྐྱོང་གི་འཁོར་ལོའི་བར་དུ་ཐིག་ལེ་མར་བབ་ཅིང། གསང་གནས་ལ་རེག་པའི་རྩ་དབུ་མའི་མར་སྣེ་ནས་ཐིག་ལེ་མར་འབབ་ཏུ་མ་བཅུག་པར་གྱེན་དུ་ལྡོག་པ་སྟེ། ལྟེ་བ་སྤྲུལ་པའི་འཁོར་ལོ་ནས་སྤྱི་བོའི་བདེ་ཆེན་གྱི་འཁོར་ལོའི་བར་དུ་ཡར་འདེབས་པ་བཅས་ཐིག་ལེའི་དབབ་ལྡོག་ཡང་ཡང་བྱས་པའི་སྟོབས་ཀྱིས། ཡས་བབ་དང་མས་བརྟན་གྱི་དགའ་བདེ་ཤུགས་དྲག་རྒྱས་པ་ཡིན་ཞིང། དེ་ཡི་དགོས་པ་མཐར་ཐུག་གང་ཞིག་ཡིན་པ་དེ། གོང་དུ་འགྲེལ་བཤད་བྱས་ཟིན་པ་དེ་ཡིན། མགོན་པོ་མཆོག་གིས། མཚམས་འདི་ནས་དབང་བཞི་པ་ངོ་སྤྲོད་པར་བྱ་བ་ཡིན་ཞིང། དབང་བཞི་པ་འདི་ནི། སྔགས་བླ་མེད་ཀྱི་ཐེག་པ་སྟེ། གསང་བ་འདུས་པའི་སྐབས་སུ། ཟུང་འཇུག་སྟེ། སྒྱུ་ལུས་དང་འོད་གསལ་ངོ་སྤྲོད་བྱ་དགོས་པ་དང། དཔལ་དུས་ཀྱི་འཁོར་ལོའི་སྐབས་སུ། སྟོང་གཟུགས་ཕྱག་རྒྱ་ཆེན་པོ་དང། མཆོག་ཏུ་མི་འགྱུར་བའི་བདེ་བ་ཆེན་པོ་ཟུང་དུ་འཇུག་པ་ངོ་སྤྲོད་དང། མ་རྒྱུད་འཁོར་ལོ་བདེ་མཆོག་ལྟ་བུའི་སྐབས་སུ། འཇའ་ལུས་དང། འོད་གསལ་ཟུང་འཇུག་ངོ་སྤྲོད་པ་བཅས་རྒྱུད་སྡེ་རེ་རེ་ལ་ཐུན་མོང་མ་ཡིན་པའི་ཟུང་འཇུག་ངོ་སྤྲོད་བྱེད་སྟངས་ཐ་དད་དུ་ཡོད་པ་དེ་ཡིན།

ཁམས་འདུ་འཕྲོད་ལ་བརྟེན་ནས་ཐིག་ལེ་དབབ། ཡང་རང་ཆས་སུ་ཡར་ལྡོག། ཏུ་བྱས་ནས། ཁ་ཁམས་དབབ་ལྡོག་བྱེད་ཡག་ཅིག། འདི་བདེ་ཆེན་སྐྱེ་ཡག་གི་དོན་དག་རེད། བདེ་ཆེན་སྐྱེས་ནས་བདེ་བ་ཆེན་པོ་ཁོ་ར་བསྒྲུབ་བྱ་མ་རེད། བདེ་ཆེན་གྱིས། རྐྱེན་བྱས་ནས་རགས་པ་གློ་བུར་བའི་རླུང་སེམས་དེ་ཡོད་བསྡད་པ་བཙན་ཐབས་སུ་བག་ནི་བག་ལ་ཞ་བ་ཆགས་ནས་དེ། རགས་པ་གློ་བུར་བའི་རླུང་སེམས་ཡུལ་འཇལ་རུང་གི་རྣམ་པ་ལ་ཡོད་བསྡད་པ་དེ་བག་ལ་ཞ་ཡོང་དུས་ཙམ་ནས་ཕྲ་བ་གཉུག་མའི་སེམས་དེ་ཡུལ་འཇལ་རུང་གི་རྣམ་པ་ལ་ཡང་མངོན་དུ་གྱུར་ཡོང་གི་ཡོད་པ་རེད། འོ་ད་དེ། ཨེ་ནི་དེ་ཁོ་ན་ཉིད་ཀྱི་དོན་གོམས་ཡག་ཅིག། བ། འདི་འདྲ་རེད་ཤག། འོ་དེ་འདྲ་ཡིན་དུས། དང། མས་བརྟན་གྱི་དགའ་བ་བཞི་ཡང་སྐྱེས་བྱུང་སྙམ་པའི་མོས་པའང་མཛོད་མཆན་ལྟར་གསལ་བར་བྱུང། དེ་ལྟར་ཕྱག་རྒྱ་ལ་བརྟེན་ནས་བདེ་སྟོང་གི་ཡེ་ཤེས་སྐྱེས་པས་སྐུ་གསུང་ཐུགས་གསུམ་གྱི་དཀྱིལ་འཁོར་དུ་ཤེས་རབ་དང་ཡེ་ཤེས་ཀྱི་དབང་ཐོབ། ལམ་བསྐྱེད་རིམ་བསྒོམ། མ་རེད་ལམ་དཀྱིལ་འཁོར་བསྒོམ། གང་ཡིན་དེ། དཀྱིལ་འཁོར་བསྒོམ་པ་ལ་དབང་ལམ་ལྔའི་རྒྱུ་ཡིས། ཐེག་པའི་མཐར་ཕྱིན་པའི་ལམ་ཀུན་ཏུ་འོད་ཀྱི་རྟོགས་པ་སྐྱེ་བའི་མཐུ་དང་ལྡན་པར་བྱས་དེས་ཡིད་ཀྱི་དྲི་མ་དག་བདེ་བའི་ཆོས་སྐུ་འགྲུབ་པའི་རྟེན་འབྲེལ་འགྲིག་གོ། ད་དེ་ནས་བཞི་པ་དབང་བཞི་པ་ནི། གང་ད་ལྟ་དབང་བཞི་པ་ངོ་སྤྲད་ཡག་དེ་ལ་ཡང་ཨེ་ནི། གསང་འདུས་དང་དེ་ཚོའི་ཁ་ཐུག་ནས་ཨེ་ནི་སྒྱུ་ལུས་དང་འོད་གསལ་བ་གཉིས་ཟུང་འཇུག་ངོ་སྤྲད་ན་ཡང་བྱེད། དུས་འཁོར་ནི་ཆ་བཞག་ན་སྟོང་གཟུགས་ཕྱག་རྒྱ་ཆེན་པོ་དང་མཆོག་ཏུ་མི་འགྱུར་བའི་བདེ་བ་ཟུང་འཇུག་གི་ཟུང་འཇུག་ངོ་སྤྲད། ན་ཡང། མ་རྒྱུད་དེ་འདྲའི་ཁ་ཐུག་ནས་འཇའ་ལུས་དང་འོད་གསལ་ཟུང་འཇུག་དེ་འདྲ་ལ་ངོ་སྤྲད་ཡག་ཨོ་དེ་འདྲ་ཡོད་པ་རེད། ཡང། གཞུང་ཁ་ཅིག་ནས་རིག་སྟོང་ཟུང་འཇུག་དེ་ཙམ་ངོ་སྤྲད་ཡག་དེ་འདྲ་འདུག་ག། མི་འདྲ་མི་འདྲ་འདུག། བྱས་ནི། ད་འདི་ཡང་གསན་པར་ཞུ། སྒྲིབ་བྲལ་ལྷན་སྐྱེས་བདེ་བའི་ཡེ་ཤེས། དོན་དམ་བྱང་ཆུབ་སེམས་མཆོག་སྐྱེ་ལོ། མི་འབྲལ་ལོག་གང་ན་ཡང་བདག་ཡང་མིན། སླར་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས། གོང་དུ་རྒྱུད་སྡེ་མི་འདྲ་བར་ཟུང་འཇུག་གི་གདམས་པ་གསུང་སྟངས་མི་འདྲ་བ་སྣ་ཚོགས་ཤིག་ཡོད་པ་ཕལ་ཆེར་བཀྲལ་ཟིན་ན་ཡང། ད་དུང་དེ་དག་དུ་མ་འདུས་པའི་ཟུང་འཇུག་གི་གདམས་པ་གཅིག་ཡོད་པ་ནི། རིག་སྟོང་ཟུང་འཇུག་ཡིན་ལ། རིག་སྟོང་ཟུང་འཇུག་ནི་དབང་བསྒྱུར་ཐབས་ཀྱི་ཐེག་པ་དེ་མན་ངག་ཨ་ཏི་ཡོ་གའི་གཞིའི་ལྟ་བ་གཏན་ལ་འབེབས་པའི་སྐབས་སུ་སེམས་ལས་འདས་པའི་རིག་པ་དེ་ཉིད་ངོ་བོ་སྟོང་པ་ཆོས་སྐུ་དང་རང་བཞིན་གསལ་བ་ལོངས་སྐུ། ཐུགས་རྗེ་ཀུན་ཁྱབ་སྤྲུལ་སྐུ་སྟེ། སྐུ་གསུམ་དབྱེར་མེད་པའི་རང་བྱུང་གི་ཡེ་ཤེས་དེ་དག་རང་བཞིན་གྱིས་སྐུ་གཉིས་སུ་ཟུང་དུ་འཇུག་པ་ལ་གོ་དགོས་ཤིང། སྐབས་འདིར་དབང་གི་ཆོ་གའི་ནང་དུ་ཡང་རིག་སྟོང་ཟུང་འཇུག་འཆད་ཀྱི་ཡོད་པ་སྟེ། རྫོགས་ཆེན་གྱི་ཁྲིད་སྐྱོང་བའི་སྐབས་སུ་བརྡ་ཆད་ཆེས་གལ་ཆེན་ཞིག་ཡོད་པ་ནི། ཧད་དེ་བ་ལ་ཟང་ཐལ་ལེ་ཞེས་པ་འདི་ཡིན་ཞིང། འདིའི་བསྟན་དོན་ནི། སེམས་ཀྱི་ཤེས་པ་འདས་པ་ལ་རྩད་མི་གཅོད་པ་དང། ཤེས་པ་མ་འོངས་པ་ལ་སྔོན་བསུ་མི་བྱེད་པ། ཤེས་པ་ད་ལྟ་བ་ལ་རྟོག་ཅིང་དཔྱད་པ་གང་ཡང་མི་བྱེད་པར་ཧད་དེ་བཞག་ཅིང། དེ་ལྟར་རྒྱུན་མཐུད་ནས་སྡོད་པའི་སྐབས་སུ། ཁྲ་ཚང་ནང་ནས་བཏོན་པ་ལྟར་ཝ་ལེ་གསལ་ལ་མ་འགགས་ཀྱང་འཛིན་པས་མ་བསླད་པ། རིག་པ་ཟང་ཐལ་དུ་འཆར་བའམ། རིག་པ་རྗེན་པར་འཆར་བ་ཞིག་གསུང་གི་ཡོད་པ་བཅས་མདོར་ན། རིག་པ་ཟང་ཐལ་དེའི་སྟེང་དུ་གཉུག་མའི་འོད་ཟེར་འགྲུབ་བྱེད་ཀྱི་ནུས་པ་ཆ་ཚང་ཡོད་པ་དེ་རང་དོན་ཆོས་སྐུ་དང། གཞན་དོན་གཟུགས་སྐུ་གཉིས་སྐུ་དང་ཐུགས་སུ་ངོ་བོ་གཅིག་ཏུ་འཚོ་བ་ལ་ཟུང་འཇུག་གི་གོ་དོན་གཏན་ལ་འབེབས་པ་དེ་རིག་སྟོང་ཟུང་འཇུག་གི་གོ་དོན་ངོ་མ་དེ་ཉིད་ཆགས་ཀྱི་ཡོད། སྤྱིར་བཏང་སྣང་སྟོང་ཟུང་འཇུག་ནི་ཐེག་པ་ཐུན་མོང་གི་དབང་དུ་བྱས་པའི་སྣང་སྟོང་ཟུང་འཇུག་ལ་ཡང་གོ་རུང་བ་ཡིན་མོད་ཀྱང། ཆོ་ག་འདིར་བསྟན་པའི་སྣང་སྟོང་ཟུང་འཇུག་ནི། ཐེག་པ་ཐུན་མོང་མ་ཡིན་པ། རྫོགས་པ་ཆེན་པོ་ཨ་ཏི་ཡོ་གའི་ལུགས་ཀྱི་སྣང་སྟོང་ཟུང་འཇུག་ལ་གོ་དགོས་པ་སྟེ། སེམས་ཀྱི་ངོ་བོ་ཀ་དག་དང། རང་བཞིན་ལྷུན་གྲུབ་ཅེས་པའི་ཐ་སྙད་སྔ་ཕྱི་གཉིས་ནི། ཁྲེགས་ཆོད་དམ་ངོ་བོ་ཀ་དག་གི་ཉམས་མྱོང་སྐྱེ་བ་དང། ལྷུན་གྲུབ་ཐོད་རྒལ་ལ་བརྟེན་ནས་གཟུགས་སྐུ་འགྲུབ་པའི་ཉེར་ལེན་གྱི་རྒྱུ་འགྲུབ་ཀྱི་ཡོད་པ་བཅས་ཁྲེགས་ཆོད་དང་ཐོད་རྒལ་གཉིས་ཟུང་དུ་འབྲེལ་བའི་ཉམས་ལེན་ལ་གོ་དགོས་ཤིང། ནམ་རྒྱུན་ནས་ང་ཚོས་སངས་རྒྱས་བཅོམ་ལྡན་འདས་ལ་མངའ་བའི་འབྲས་བུ་སྐུ་བཞིའི་གོ་འཕང་ཞེས་སྨོན་པ་ཆེན་པོ་བྱེད་པའི་ཉེར་ལེན་ས་བོན་གྱི་རྒྱུ་དེ་ནི་མཐར་གཏུགས་ནས་བཤད་ན། ཐོག་མ་མེད་པ་ནས་རང་གི་སེམས་ལ་རང་ཆས་སུ་ཡོད་པའི་གཉུག་མ་འོད་གསལ་དེ་ཉིད་ལས་གཞན་པ་གང་ཡང་མེད་ཅིང། དེ་ཉིད་སྒྲིབ་བྱེད་ཀྱི་དྲི་མ་གློ་བུར་བ་རྣམས་ཇི་ལྟར་བསལ་བ་དང། དྲི་མ་དེ་དག་གི་རྒྱབ་ལོགས་ན་འཆར་ནུབ་བྲལ་བའི་སེམས་ཀྱི་ངོ་བོ་འོད་གསལ་བ་དེ་ཉིད་ངོ་འཕྲོད་པའི་ཕྱིར་དུ་མདོ་རྒྱུད་ཀྱི་ཆོས་ཕུང་འདི་དག་ཡོད་ཚད་བྱུང་བ་དེ་རང་ཅག་གིས་ངེས་པར་དུ་ཤེས་དགོས་པའི་དོན་དག་གལ་འགངས་ཆེ་ཤོས་དེ་ཡིན། ད་གསོལ་བ་འདེབས་པ་འདི་ཡི་རྗེས་ཟློས་མཛོད། ཧོ། གསང་ཆེན་རོལ་པའི་གཞལ་ཡས་འདིར། བཀའ་དྲིན་བསམ་ལས་འདས་པ། བཀའ་དྲིན་བསམ་འདས་བླ་མ་ལ། གུས་སྤྲོ་རབ་འབར་མེ་ཏོག་འབུལ། ཡང་དག་སྙིང་པོ་བསྟན་དུ་གསོལ། ཡང་དག་སྙིང་པོ་བསྟན་དུ་གསོལ། ཡང་དག་སྙིང་པོ་བསྟན་དུ་གསོལ། ད་རྡོ་རྗེ་དྲིལ་བུ་ལག་ཏུ་གཏད། རྡོ་རྗེ་དྲིལ་བུ་ཕྱག་ལ་བཟུང། རྡོ་རྗེ་དྲིལ་བུ་ལག་ཏུ་གཏད། མདུན་དུ་མེ་ལོང་དང་མན་ཤེལ་བསྟན། སྔར་གསུམ་པས་དྲངས་པའི་བདེ་བ་སྟོང་པར་ངོ་སྤྲད་པ་ནི། ད་དེ་རིག་སྟོང་ཟུང་འཇུག་ལྟ་བ་གསུང་གི་འདུག་ག། འོན་ཏེ། ད་གཟུགས་བརྙན་ཟེར་བསྡད་ཀྱི་འདུག། ཕྱོགས་གཅིག་ནས་གཟུགས་བརྙན་ཟེར་ཡག་དེ་ཁོ། སྣང་ཡག་ཡོད་བསྡད་མཁན། ཁོ་ཕ་གིའི། གཟུགས་བརྙན་ཙམ་རེད་མ་གཏོགས་ཁོ། བྱད་བཞིན་དུ་མེད་བསྡད་མཁན་རེད་པ་ད། སྣང་ཡང་མི་བདེན་པ། ད་དེ་འདྲའི། ཅིག་རྫུན་པ་རགས་པ་དེ་འདྲའི་དཔེར་དཔེར་བཀོད་ནས་བཤད་ཀྱི་ཡོད་རེད། ཨ་ནི་སྐབས་འདི་ད་འཇའ་ཤེལ་དེ། ཨ་ནི། ནམ་རྒྱུན་ཨ་མདའ་ཧད་དེ་བ་ལ་ཟང་ཐལ་ལེ་བྱས་ནས། ད་སེམས་ཧད་དེ་འཇོག་ཡ་དེ་གའི་རྣམ་རྟོག་གི་གཞན་དབང་ལ་མ་བཏང་བྱས་ནས་རེ་དང་ཨེ་ནི་སེམས་ཁོ་རང་འདུག། སོ་མ་མ་བཅོས་པ་དེའི་ངང་ལ་གནས། ག་རེ་ཡུན་ཐུང་ནས་ཡུན་ཐུང་ཙམ་ནས་འཁྲུལ་གཞི་རིམ་གྱིས་དག་པ་གསུང་གི་ཡོད། ཁྲ་ཚང་ནས་ཐོན་པ་ནང་བཞིན་བྱས་ཀྱི། བློ་གསལ་ལ་མ་འགགས་པ་ཡང་འཛིན་པས་མ་བསླད་པ། ཨོ། དེ་འདྲའི་གཅིག་གིས་ད་རིག་པ་བཟང་ལྡན། ད་རིག་པ་རྗེན་ལ་ཕུད་ནས་དེ་འདྲའི་གི་རིག་པ་ཟང་ཐལ་ཡོད་ན་གཅིག་གིས་ད་ག་འདྲ་དེའི་ངོ་སྤྲོད་གསུང་གི་ཡོད་རེད་ཨེ་ནི་དེ་དང་ཆབས་ཅིག་དེ་འདྲའི་གི་རིག་པ་ཟང་ཐལ་གྱི་ཨེ་ནི་གཉུག་མའི་འོད་གསལ་དེའི་སྟེང་ནས་ཨེ་ནི་གཟུགས་སྐུ་སྒྲུབ་ཡག་གི་ནུས་པ་ཆ་ཚང་ཡོད་འདོད་པ་གཅིག་གིས་འོ་དེ་ལྟ་བུའི་ཨེ་ནི། རང་དོན་ཆོས་སྐུ་གཞན་དོན་གཟུགས་སྐུ་ཟེར་དེ་གཉིས་པོ་དེ། ཨེ་ནི། སྐུ་དང་ཐུགས་སུ་ངོ་བོ་གཅིག་ཏུ་ཚོགས་དེ་ངས་འདི་ལ་ཟུང་འཇུག་ཟེར་ནས་གོ། འདུག་གསུང་གི་ཡོད་རེད། ད་ཧཱུྃ་སེམས་ཉིད་ཀ་དག་ལྷུན་རྫོགས་དོན། སྣང་སྟོང་ཟུང་འཇུག་སྒྱུ་མའི་སྐུ། ད་ཐེག་པ་ཐུན་མོང་གི་དབང་དུ་བྱས་པའི་སྣང་སྟོང་ཟུང་འཇུག་བྱས་ནས་བཤད་ཡག་ཡོང་གི་རེད་པ་ད་ད་ལྟ་སྐབས་འདིར་ཐུན་མོང་མ་ཡིན་པའི་གང་ཟག་བཀྲལ་བ་རེད། སེམས་ཉིད་ཀ་དག་ལྷུན་རྫོགས་དོན། ངོ་བོ་ཀ་དག་རང་བཞིན་ལྷུན་གྲུབ་ཟེར་ཡག་གི་ད་ལྟ་གང་ལྟར་ངོ་བོ་ཀ་དག་བསམ་བློ་དང་དེ་གའི་ཁྲེགས་ཆོད་ཀྱི་བསམ་བློ་དང་དེའི་ཐོག་ནས་ངོ་བོ་ཀ་དག་གི་ཉམས་མྱོང་སྐྱེ་ཡག་ཅེས་བཤད། ལྷུན་གྲུབ་ཐོད་རྒལ་གྱི་སྟེང་ནས་འདུག། ཞུ་ཁོ་ཨེ་ནི། གཟུགས་སྐུ་འགྲུབ་ཡག་གི་ད་ཉེར་ལེན་གྱི་རྒྱུ་འདུག་སུ་འགྲུབ་ཀྱི་ཡོད་རེད། ས་འདི་འདྲ་ཡིན་དུས་ཁྲེགས་ཆོད་དང་ཐོད་རྒལ་ཟུང་འཇུག་བྱས་ནས་འདི་འདྲའི་གི་ད་ཉམས་ལེན་གནང་དགོས་ཡག་ཅིག་ཡིན་པ་རེད། སེམས་ཉིད་ཀ་དག་ལྷུན་རྫོགས་དོན་སྣང་སྟོང་ཟུང་འཇུག་སྒྱུ་མའི་སྐུ། གཉིས་མེད་འཛིན་གྲོལ་སྤྲུལ་པའི་སྐུ། མདངས་འགག་མེད་ཐུགས་རྗེ་སྤྲུལ་སྐུ་གསལ། ཡང་དག་ངེས་དོན་རྟོགས་པར་གྱིས། ད་དོན་དག་ང་རང་ཚོས་སྐུ་བཞིའི་གོ་འཕང་སྐུ་བཞིའི་གོ་འཕང་བྱས་ནས་ཡར་ལ་བཞག་བཞག་དེ་དེའི་ཉེར་ལེན་ས་བོན་གྱི་ཆ་བསམ་བློ་ཕར་ཕར་བཏང་པ་ཡིན་ན་ད་ལྟ་རང་ལ་རང་ཆས་སུ་ཐོག་མ་མེད་པ་ནས་ཡོད་དེ་ངེད་ཀྱི་ཨེ་ནི་གཉུག་མའི་འོད་གསལ་ཟེར་མཁན་དེ་རང་ཆགས་བསྡད་ཡོད་རེད། ཉན་མཁན་གྲོགས་པོ་རྣམས་པ། ཁྱེད་རྣམ་པས་གོང་དུ་གསན་པ་ནི། གོང་ས་སྐྱབས་མགོན་ཆེན་པོ་མཆོག་གི། བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ། ལེ་ཚན་འདི་གཙོ་སྐྱོང་བྱེད་མཁན་ཧོར་གཙང་འཇིགས་མེད་ཡིན། རྒྱ་ཆེ་བའི་གསན་མཁན་རྣམ་པ་དེ་རིང་གི་ལས་རིམ་ཁག་བཀོད་སྒྲིག་དང་རྒྱང་སྲིང་བྱེད་མཁན་དཀའ་ཐུབ་དང། རྩོམ་སྒྲིག་འགན་འཁུར་བ་ཚེ་བརྟན་རྣམ་རྒྱལ་ལགས་ཡིན། རྣམ་པ་ཚོས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསན་པར་ཐུགས་རྗེ་ཆེ་ད་བདེ་མོ་བྱོས།